རྩོད་པ་སྤང་བ་ལ་གསུམ། གཞན་རང་ལ་ཕན་བྱེད་དུ་མི་འཐད་པ་སྤང་བ། རང་གཞན་ལ་གནོད་བྱེད་དུ་མི་འཐད་པ་སྤང་བ། ཕན་འདོགས་བྱེད་ལ་ལོག་པར་སྒྲུབ་པ་དགག་པའོ། དང་པོ་གཞན་རང་ལ་ཕན་བྱེད་དུ་མི་འཐད་པ་སྤང་བ་ནི་འོ་ན་གཞན་གྱི་སྡིག་རྐྱེན། བྱས་པས་བདག་ཀྱང་དམྱལ་བར་འགྲོ་བར་འགྱུར་རོ་ཞེ་ན། གལ་ཏེ་བདག་ལ་བསམ་པ་ཡི། ཡོན་ཏན་ཡོད་ན་དམྱལ་བར་མི་འགྲོ། གལ་ཏེ་བདག་ལ་འདིས་ཕན་བཏགས་བསམ་པ་ཕན་བཏགས་སྙམ་པའི་བསམ་པ་ཡི་ཡོན་ཏན་བཟོད་པ་ཡོད་ན་བདག་དམྱལ་བར་མི་འགྲོ་ཞིང་སྡིག་པ་དག་པར་འགྱུར་རོ། གཉིས་པ། རང་གཞན་ལ་གནོད་བྱེད་དུ་མི་འཐད་པ་སྤང་བ་ནི་ཕ་རོལ་པོ། ཕ་རོལ་པོ་བདག་གི་སྡིག་པའི་འབྲས་བུ་ཟད་བྱེད་ཡིན། ཕ་རོལ་པོ་བདག་གི་སྡིག་པའི་འབྲས་བུ་ཟད་བྱེད་ཡིན་ཞིང་བདག་ལ་ཕན་འདོགས་བྱེད་ཡིན་པས་དེ་ཡང་དམྱལ་བར་མི་འགྲོའོ་ཞེ་ན། གལ་ཏེ་བདག་གིས་བདག་བསྲུངས་ན། དེ་དག་ལ་འདིར་ཅི་ཞིག་བྱུང། གལ་ཏེ་བདག་གིས་གནོད་བྱེད་ལ་བཟོད་པ་བསྒོམས་པས་བདག་སྡིག་པ་ལས་བསྲུངས་ན། གང་ཟག་དེ་དག་ལ་འདིར་བསོད་ནམས་ཅི་ཞིག་བྱུང། དགེ་བའི་ལས་མ་བྱས་པར་གནོད་པ་འབའ་ཞིག་བྱས་པས་སོ། གསུམ་པ་ཕན་འདོགས་བྱེད་པར་ལོག་པར་སྒྲུབ་པ་དགག་པ་ནི་གནོད་པ་བྱེད་པ། ཕན་འདོགས་བྱེད་ཡིན་ན་རང་གིས་ཀྱང་གནོད་ལན་བྱེད་པར་རིགས་སོ་ཞེ་ན། འོན་ཏེ་ལན་དུ་གནོད་བྱས་ན་དེ་དག་བསྲུངས་པར་མ་གྱུར་ལ། བདག་ནི་སྤྱོད་པའང་ཉམས་པར་གྱུར་དེས་ན་དཀའ་ཐུབ་ཞིག་པར་འགྱུར། འོན་ཏེ་གནོད་ལན་དུ་གནོད་པ་བྱས་ན་གནོད་བྱེད་དེ་དག་བསྲུངས་པར་མ་གྱུར་ལ། དགེ་སྦྱོང་གི་ཆོས་བཞི་དང། བྱམས་སྙིང་རྗེ་བསྒོམ་པར་ཁས་བླངས་པས་བདག་གི་སྤྱོད་པའང་ཉམས་པར་འགྱུར་ཞིང་དེས་ན། དཀའ་ཐུབ་ཀྱི་མཆོག་དཀའ་ཐུབ་ཀྱི་མཆོག་བཟོད་པའང།